བོད་ཀྱི་སྐོར་སྔར་ལས་ཅུང་མང་བ་བཀོད་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། ཡང་ས་གནས་ནས་བཏང་བའི་གནས་ཚུལ་ཞིག་གི་ནང།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་འདས་པའི་ཟླ་བ་གཅིག་ལྷག་རིང་འགྲོ་བ་སྤྱིའི་བདེ་རྩར་ཕན་པའི་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་པའི་རྗེས་འདི་ཚེས་ཉི་ཤུ་རྩ་གཉིས་ཉིན་ལྡི་ལི་ནས་མཁའ་ལམ་བརྒྱུད་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་ཡོད་པ་རེད།

རྒྱལ་སྤྱི་གི་རྒྱལ་ཁབ་གཞུང་དང་གྲོས་ཚོགས་མི་མང་པོས་དོ་སྣང་དང་ཐུགས་ཁུར་བཞེས་ཡོང་གི་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་སྙན་ཐོ་དེ་ནི་གནས་ཚུལ་ཡོང་ཁུངས་གསུམ་ལ་གཞི་བཅོལ་བྱས་ཏེ། དེ་ཡང་གཞུང་འབྲེལ་གྱི་ཡིག་ཆ་ཁག་དང་མཉམ་འབྲེལ་རྒྱལ་ཚོགས་རང་གི་འབྲེལ་ཡོད་ལས་ཁུངས་ཀྱི་ཡིག་ཆ། དེ་བཞིན་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་གི་ཡིག་ཆ་བཅས་ཡིན་ཞིང།

ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐུགས་དགྱེས་ཚོར་ཆེན་པོས་སྒ་སྒལ་གནམ་ཐང་ནས་ཕྱིར་ཕེབས་མ་ཐག་ཏུ་གསར་འགོད་པ་ཚོར་གསུང་དོན། གནས་མཆོག་རྡོ་རྗེ་གདན་གཙོས་པའི་ས་ཁུལ་འདྲ་མིན་ལ་ཆིབས་བསྒྱུར་གྱིས་མཛད་འཕྲིན་བསྐྱངས་པ་རྣམས་མགོན་པོ་གང་ཉིད་མཆོག་གི་ཐུགས་ཀྱི་དགོངས་པ་ཇི་བཞིན་དུ་འགྲུབ་ཡོད་པ་བཀའ་གནང་ཞིང། དེ་རིང་མགོན་པོ་གང་ཉིད་མཆོག་ཕྱིར་བཞུགས་སྒར་རྡ་རམ་ས་ལར་ཞབས་སོར་འཁོད་པ་དང་ཐུགས་སེམས་ཀྱང་སྤྲོ་པོ་ཡོད་པ་བཀའ་གནང་སོང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་སྒ་སྒལ་གནམ་ཐང་དུ་ཞབས་སོར་འཁོད་པའི་རྗེས་རྒྱལ་ཁབ་ཕྱི་ནང་གི་དད་ལྡན་སེར་སྐྱ་ཕོ་མོ་རྣམས་ཀྱིས་ལག་ཏུ་བདུག་སྤོས་དང་མཇལ་དར། མེ་ཏོག་དང་མཆོད་རྫས་སོགས་བསྣམས་ཏེ་མགོན་པོ་གང་ཉིད་མཆོག་ལ་ཕེབས་བསུ་གཟབ་རྒྱས་ཞུས་གནང་སོང། དེ་ཡང་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་གཙོ་བོ་གསུམ་གྱི་བཀའ་སློབ་གལ་ཆེ་ཁག་ཟུར་འདོན་བྱས་ཡོད། དེ་ཡང་ཕྱི་ཟླ་བཅུ་གཉིས་ཚེས་བཅོ་ལྔ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་དེ་མཛད་འཕྲིན་བསམ་གྱིས་མི་ཁྱབ་པ་བསྐྱངས་གནང་མཛད་ཡོད་པའི་ཁྲོད་ལོ་རྒྱུས་རང་བཞིན་ལྡན་པའི་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་དབུ་འབྱེད་མཛད་དེ་བཀའ་སློབ་ཕེབས་པའི་ནང། བཅོམ་ལྡན་འདས་ཀྱི་ཆོས་ཀྱི་སྙིང་པོ་ནི་གཞན་ལ་ཕན་བདེ་བསྒྲུབ་རྒྱུ་དང་གནོད་པ་མི་བྱེད་རྒྱུ་དེ་ཡིན་པ་བཀའ་གནང་ཞིང་ཆོས་ཁས་བླངས་མེད་ལ་མ་ལྟོས་པར་ཚང་མས་གཞན་ལ་གནོད་པ་མ་བྱེད་པར་ག་ཚོད་ཐུབ་ཐུབ་ཀྱིས་ཕན་ཐོགས་བྱ་རྒྱུ་བྱུང་བ་ཡིན་ན་སོ་སོ་ཡིན་ན་སེམས་སྐྱིད་པོ་ཡོད་ཆགས་སྡང་གི་ལས་མ་བསགས་པར་བསྡད་པ་ཡིན་ན་སེམས་ཀྱི་ཞི་བདེ་རང་བཞིན་གྱིས་ཡོང་གི་རེད་ལ་སེམས་ཀྱི་ཞི་བདེ་ཡིས་ལུས་ཀྱི་འཕྲོད་བསྟེན་ལ་ཡང་ཕན་གྱི་ཡོད་པ་བཀའ་གནང་ཡོད་པ་རེད། ཡང་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་དགུ་དང་སུམ་ཅུ་བཅས་ཉིན་གཉིས་ཀྱི་རིང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་ར་བ་རུ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་སྩལ་ཏེ་བཀའ་སློབ་སྩལ་བའི་ནང་ང་ཚོ་ཚང་མའི་རྒྱུད་དུ་ཁམས་བདེ་གཤེགས་སྙིང་པོ་ཟེར་བའི་སེམས་ཤིག་ཡོད་པ་དང་སེམས་དེ་དྲི་མ་དང་བཅས་པ་ཡིན་ནའང་དྲི་མ་གློ་བུར་བ་རེད། སེམས་ཀྱི་རང་བཞིན་ལ་ཞུགས་མེད་ཅིང་གཉེན་པོ་བསྟེན་ནས་ག་ལེར་མེད་པ་ཆགས་ཐུབ་པ་ཞིག་རེད་ཅེས་དང། གསང་སྔགས་ཀྱི་སྐབས་ནས་བཤད་ཚེ་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་ཟེར་བའི་སེམས་དེ་ནི་རང་བཞིན་གྱིས་རྣམ་པར་དག་པ་ཞིག་ཆགས་ཡོད། འདི་ལྟ་བུ་ཞིག་ང་ཚོ་ཚང་མའི་རྒྱུད་དུ་རང་ཆས་སུ་ཡོད། དེར་བརྟེན་ཉོན་མོངས་པའི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་ནི་གློ་བུར་བའི་ཆོས་ཆགས་ཡོད། གང་ལྟར་རྩ་བ་བདེན་འཛིན་དང་དེའི་བག་ཆགས་ཀྱི་དབང་གིས་ཡོང་གི་ཡོད་ཅེས་བཀའ་གནང་ཡོད་པ་རེད། ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་དང་པོའི་ཚེས་བཅོ་བརྒྱད་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་ཆེན་མོར་གནས་གཟིགས་དང་འབྲེལ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོར་ཆིབས་བསྒྱུར་བསྐྱངས་ཏེ་བཀའ་སློབ་ཕེབས་པའི་ནང། དུས་དང་དུས་སུ་སྨོན་ལམ་རྒྱབ་རྒྱུ་གལ་ཆེ་ཡིན་ནའང་གཙོ་བོ་ནི་ཞག་ཕྲུགས་གཅིག་གི་རིང་ལ་སོ་སོ་ཡི་སེམས་དེ་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཞིག་དང་བསམ་པ་རྣམ་དག་གིས་མཆོད་པ་ཞིག་བྱ་རྒྱུ་གལ་ཆེ་ཡིན་ཞེས་དང། སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་ས་ཡི་གནས་ཁྱད་པར་ཅན་འདིར་ང་ཚོ་རུབ་རུབ་བྱས་ཏེ་སྨོན་ལམ་བརྒྱབ་པས་སྐལ་བ་བཟང་པོ་བྱུང་ཡོད་པ་བཀའ་གནང་བ་དང་སྦྲགས་ཚེ་རབས་ནས་ཚེ་རབས་སུ་སྟོན་པ་བཅོམ་ལྡན་འདས་ཀྱི་བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་འཕེལ་ཡོང་བར་སྨོན་ལམ་བརྒྱབ་ནས་སེམས་ཤུགས་སྐྱེད་བཞིན་ཡོད་པ་བཀའ་གནང་ཡོད་པ་རེད། གཞན་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་མང་ཚོགས་ཁྲི་གསུམ་བརྒལ་བར་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་ཡོད་པ་དང་བོད་མི་ཚོགས་སྡེ་ཁག་ནས་བརྟན་བཞུགས་བསྟར་འབུལ་ཞུས་པ། དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་མཛད་སྒོ་སྟེང་ཆིབས་བསྒྱུར་བཀའ་དྲིན་བསྐྱངས་ཡོད་པ་དང་ལྷག་དོན་དུ་གནས་མཆོག་རྡོ་རྗེ་གདན་གྱི་རྒྱལ་བའི་ཕོ་བྲང་དགའ་ལྡན་འཕེལ་རྒྱས་གླིང་དུ་མཇལ་མ་ཆེ་བ་ཐེངས་བཅུ་གཉིས་བསྩལ་ཡོད་པ་སོགས་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་པ་རེད། ཞུ་མཁན་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ད་རྦད་དེ་གལ་ཆེན་པོ་ཞེ་པོ་ཅིག། རྒྱ་གར་རྒྱལ་ཡོངས་ཁོ་རང་ལ་རྒྱལ་ཁབ་ཁོ་རང་ལ་ཡང་གལ་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད། ལོ་ལྔ་བརྒྱ་ཙམ་ཅིག་འཐབ་རྩོད་བྱས་པའི་བརྡ་ལན་འདེད་ཅིག་ཁྲིམས་ཁང་གིས་ལྷ་ཁང་རྒྱག་ཆོག་ཡག་གི་ཆོག་མཆན་དང་འདི་འདྲས་བྱས་འདུག་ཅིག། ལོ་ལྔ་བརྒྱ་ཙམ་ཅིག་འཐབ་རྩོད་གནང་པའི་འབྲས་བུ་འགྲུབ་བཟང་པོ་ཞེ་པོ་ཅིག་དེ་རིང་ཐོན་ནས་འདུག་བྱས། རམ་གྱི་སྐུ་བརྙན།

ཤི་རི་ལང་ཀས་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང་རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་འདི་རིགས་རྒྱལ་ཁབ་དེའི་གྲུ་ཁར་བབས་འཛུལ་བྱེད་མི་ཆོག་པ་བཟོས་ཡོད་པ་རེད། གཞན་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཡང་རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་ཤིག་ཆོག་མཆན་མེད་པའི་ཐོག་ནས་རྒྱ་གར་གྱི་དཔལ་འབྱོར་ས་ཁུལ EEZ ཁག་ཏུ་འཛུལ་ཡོང་སྐབས་རྒྱ་གར་གྱིས་ཕྱིར་ཕུད་བཏང་ཡོད་པ་རེད། རྒྱ་གར་གྱི་བདེ་འཇགས་ཚན་པའི་མཐོ་རིམ་དཔོན་རིགས་ཤིག་གིས་རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་དེ་ཕྱོགས་གཉིས་ལ་བེད་སྤྱོད་བྱེད་ཀྱི་ཡོད་ཅིང།

དང་ཐོག་གུས་མོས་རྩོམ་ཡིག་དེ་འབྲི་པའི་གི་བསམ་བློ་བྱུང་སྟངས་ནི། Hopkins། གྱིས་དུས་རབས་བཅོ་བརྒྱད་ཀྱི་མཇུག་ལ་པེ་ཅིང་དུ་བསྐྱོད་པའི་གི་དབང་གིས་ལྷ་འབྲུམ་གྱིས་སྙུང་སྟེ་དགོངས་པ་རྫོགས་པ་ཟེར་བའི་གི་བོད་ཀྱི་དབུ་ཁྲིད་ཟིག་གླེང་ཡོད་པ་དེ་རེད། དོན་རྐྱེན་དེར་མི་མང་པོ་གིས་ཧ་ལམ་དོ་སྣང་བྱུང་མྱོང་མེད་པ་ལྟ་བུ་འདུག་ཀྱང་དོན་ངོ་མར་གནད་དོན་དེ་གལ་ཆེན་པོ་ཞིག་ཆགས་ཡོད།

Hopkins གྱིས་བྲིས་པར་ལྷ་འབྲུམ་ནི་ཕལ་ཆེར་སྤྱི་ལོ་སྔོན་གྱི་ལོ་ཉིས་བརྒྱ་ལྔ་བཅུ་ཡི་གཡས་གཡོན་ལ Huns མི་གིས་ཁུར་ཡོང་བ་དང་ཡང་ན་ཡང་བསྐྱར་རྒྱ་ནག་ཏུ་ཁུར་མ་ཡོང་བའི་གི་སྔོན་ལ་རྒྱ་ནག་གི་ནང་དུ་ཡོད་པ་རེད་ཟེར་བཞིན་པ་དང་དུས་རབས་བཅུ་དྲུག་པ་ཡི་ནང་ལ་སོག་པོ་གིས་ཤེས་རྟོགས་བྱུང་བར། ཁོ་ཚོ་དང་རྒྱ་མི་ཕན་ཚུན་འབྲེལ་བ་བྱེད་པའི་གི་སྐབས་རྒྱ་མི་ནི་ཧ་ཅང་ཉེན་ཚབས་ཆེ་བ་ཟིག་ལྷ་འབྲུམ་རིམས་ནད་ཀྱི་འབྱུང་ཁུངས་ཤིག་ལ་བརྩི་ཡོད། མན་ཇུ་ཆིང་རྒྱལ་རབས་བཙུགས་པའི་གི་རྗེས་ཁོང་ཚོས་ཆེད་མངགས་གཏན་འབེབས་བྱས་པར། ལྷ་འབྲུམ་གྱི་ནད་ཕོག་མྱོང་མེད་པའི་གི་མན་ཇུ་ཡི་མི་རིགས་དང་སོག་པོ་གཉིས་ཁོག

རྒྱ་སྐད་ཀྱི་ཐོག་ལ་ཧྲུའུ་ཟེར་བའི་ཚིག་དེ་ཡི་དོན་ངོ་མ་ནི་ཟས་རིགས་དང་ཤ་རིགས་དང་འབྲེལ་བ་ཡོད་ཅིང་བརྔོས་པ་དང་བཙོས་པར་བརྗོད་ཀྱི་ཡོད། རྒྱ་སྐད་ཀྱི་ཐོག་ལ་ཧྲན་ཞི་རྗེན་པ་ཟེར་བ་དང་མཉམ་དུ་སྦྱོར་ན་རྗེན་པ་ཟེར་བ་དེ་ལས་སྣོན་བྱས་མེད་པ་དང་བཙོས་མེད་པར་གོ་གི་ཡོད། འདི་རིགས་དངོས་གནས་གོ་རྒྱུ་ཆེན་པོ་འདུག

རྗེས་ཕྱོགས་ལྔ་པ་ཆེན་པོ་གིས་ཕོ་ཉ་མངགས་གཏོང་གནང་བ་དང་ཡང་གོང་མ་ཧོང་ཐའི་ཇི་གིས་དེ་སྔ་བྱུང་མྱོང་མེད་པའི་གི་ལྷག་བསམ་རྣམ་པར་དག་པའི་གི་ངང་ནས་སྣེ་ལེན་ཟབ་རྒྱས་ཞུས་ཡོད་པ་སྟེ་སྐུ་ངོ་མས་བློན་ཆེན་ཝང་པེ་ལེ་སྣེ་ཁྲིད་དེ་ཧྭའི་ཡོན་མིན་ཟེར་བའི་གི་རྒྱལ་སྒོར་བཅར་ནས་ཕེབས་བསུ་ཞུས་ཡོད་པ་མ་ཟད་ད་དུང་མང་ཚོགས་སྣེ་ཁྲིད་ཀྱིས་པུས་མོ་ས་ལ་བཙུགས་ནས་སྐུ་ཕྱག་ལན་གསུམ་ཕུལ་ཡོད་ལ། ཡང་ཕོ་ཉ་གིས་ཕུལ་བའི་གི་རྒྱལ་བ་རིན་པོ་ཆེ་ཡི་ཕྱག་བྲིས་འདི་ཡར་ལངས་ནས་ཚུར་ཞུས་པ་ཞེས་ཡོད། དཀོན་མཆོག་གསུམ་གྱི་སློབ་མ་ཡི་ངོས་ནས་བསམ་པ་རྣམ་པར་དག་པའི་ཀྱི་དད་སེམས་ཀྱི་རྣམ་པ་འདི་ངག་དང་རྣམ་འགྱུར་ནས་སྟོན་ཞིང་མན་ཇུ་དང་མཐོ་སྒང་བོད་ཀྱི་མཆོད་ཡོན་གྱི་འབྲེལ་བ་འདི་ཡང་འདི་ཡི་ཐོག་ནས་བཙུགས་ཡོད།

དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་དང་ང་ལས་རིམ་འདིའི་གཙོ་སྐྱོང་བ་སི་ནོར་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་བཀའ་དྲིན་ཆེ་ད་བདེ་མོ་ཡོད།